དེ་ཀློག་པས་ཕ་རོལ་དག་པར་བསྟན་པ་ལས་ནི་གསུམ་པའོ་ཞེས་གསུངས་པའི་ཕྱིར། འོ་ན་བྱང་སེམས་ཀྱིས་ཉན་ཐོས་ཀྱི་ཐེག་པ་ལ་བསླབ་པར་མི་བྱ་ཞེས་འདོགས་པ་ལ་ཉེས་པ། ཉེས་བྱས་སུ་བཤད་པ་ཅི་ཡིན་ཟེར་ན། ཉེས་བྱས་ནི་གོ་བར་བྱས་པ་ཙམ་ཡིན་ལ་ཕམ་པ་ནི་བཟློག་པ་བཞིན་དུ་ལོག་པ་དགོས་པར་མངོན་ནོ། བཟའ་བཏུང་གཅིག་ནི་ཉན་ཐོས་མི་ཉན་ཐོས་ཚུལ་བཞིན་དུ་ཉན་ཐོས་ཀྱི་ཡ། བྱང་ཆུབ་སྒྲུབ་ནས་ལམ་ཞུགས་དེ་འདྲ་ཡིན་ན་དེ་ལས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ན་འགལ་གྱི་རེད། གི་གོ་བྱང་ཆུབ་ཆེ་ལ་མ་ཆུབ་བོ་དེས་ཕམ་པ་རེད།
ད་ཕམ་པ་བཅུ་པ་ནི། འདི་ལ་འདི་ཡས་སྒྲོ་སྐུར་བ་ཀྱེ་ན། ང་ཚོ་གི་བྱས་ན་ཐེག་ཆེན་གྱི་ལམ་ལ་ཞུགས་ནས་ད་ཀྱེ་ན་སོ་ཐར་གྱི་སྡོམ་པ་བཞི་པོ་སྲུང་མ་སྲུང་ཡོད་མ་རེད།
འོ་ད་དེ་ཐེག་ཆེན་སེམས་བསྐྱེད་ཀྱི་སྡོམ་པ་ད་ག་རང་འདི་ལས་ལྷག་པ་ཡོད་མ་རེད་ཟེར་ཟེར་བ་ཅིག། འོ་དེ་འདྲ་བྱས་ན། ལམ་ཞུགས་ཁོ་ཚོ་དེ་ཡས་ནས་འདོར་བ་ནི་དེ་ནི་སྒུག་ཚ་ཟུག་ག། ཡིན་ནའི་གོ་ཕམ་པ་བྱུང་བ་ལ་བ་སྐད་ཀྱིས

སློབ་མའི་སློབ་པའི་ཐེག་པ་ཞེས་ནི་སློབ་མའི་ཐེག་པ་སྟེ་ཉན་ཐོས་ཀྱི་ཐེག་པ་ལ་བཤད་ཀྱང་རང་རྒྱལ་གྱི་དང་ཡང་འདྲ་བས་དེ་གཉིས་གང་རུང། གང་རུང་ངམ་སྤྱི་ལའོ། སྐུར་བ་འདེབས་པ་ནི་ཐེག་པ་དེ་དག་ལ་ཇི་ཙམ་བསླབས་ཀྱང་ཉོན་མོངས་པ་མཐར་ཕྱིན་པ་མ་ལུས་པར་སྤོང་མི་ནུས་ཞེས་བསམ་པ་ཐག་པས་སྐུར་བ་འདེབས་པ། འདིར་ཡང་མདོ་ལས་ཁྱོད་ཀྱིས་ཉན་ཐོས་ཀྱི་ཐེག་པ་ལ་གཏམ་མ་ཉན་ཅིག་གཞན་དག་ལ་ལུང་མ་འབོགས་ཤིག་གཏམ་འདི་ཆོམས་ཤིག་ཅེས་དང། ཐེག་ཆེན་གྱི་གཏམ་ཉིད་ལ་དད་པར་གྱིས་ཤིག་ཅེས་སོགས་བྱུང་ཡང། ཡན་ལག་ཏུ་མི་དགོས་ཏེ་མདོ་ལས་དེ་ལྟར་སྨྲས་པའི་ཚེ་ཡུལ་དེས་དེ་ལ་ཉན་ཏེ་དེ་འདྲ་བའི་ལྟ་བ་བླངས་པ་ཙམ་གྱིས་ཡུལ་ལ་ཡང་རྩ་ལྟུང་དུ་གསུངས་པའི་ཕྱིར་རོ། དེའི་ཕྱིར་ཕ་རོལ་དག་ཀྱང་འཛིན་འཇུག་དང་ཞེས་ཡན་ལག་ཏུ་མི་གཟུང་ངོ། འདིར་ཡུལ་ལ་རྩ་ལྟུང་བཤད་པ་ལྟར་རྩ་ལྟུང་བདུན་པ་དང་བརྒྱད་པའི་སྐབས་སུ་ཡང་ཡུལ་དེ་སྡོམ་ལྡན་ཡིན་ན་བྱང་ཆུབ་སེམས་འདོར་གྱི་རྩ་ལྟུང་འབྱུང་མོད་ཀྱང་དེ་ནི་འོག་ཏུ་སྟོན་པའི་དེ་དག་གི་རྩ་ལྟུང་དང་མི་འདྲའོ། ཕམ་པ་འདི་དང་ས་ཕམ་པ་འདི་དང་ཕམ་པ་གཉིས་པའི་ཉན་རང་གི་ཆོས་སྤངས་པའོ། ཕམ་པ་འདི་དང་ཕམ་པ་གཉིས་པའི་ཉན་རང་གི་ཆོས་སྤངས་པ་གཉིས་ནི་ས་མི་འདྲ་སྟེ་སྔ་མ་འདི་ལུང་ཡིན། འདི་ནི་རྟོགས་པ་ཡིན། སྔ་མའི་ཡ་གི་ཉན་ཐོས་ཀྱི་ཐེག་པ་ཉན་ཐོས་ཀྱི་ལུང་སྤངས་པ་དེ་བྱེད། འདི་ནི་མི་ཉན་ཐོས་ཀྱི་རྟོགས་པ་རང་སྤངས་ལ་འཇུག་པ་དེ་ཡིན། ཡིན་པ་ཡིན་པ་དང་སྔ་མ་ནི་རྒྱལ་བས་མ་གསུངས་ཞེས་སྤོང་ལ་འདི་ནི་སྲིད་པའི་རྩ་བ་གཅོད་བྱེད་མ་ཡིན་སྙམ། ཡ་གི་དེ་རྒྱལ་བས་གསུངས་མིན་པས་ཞེས་སྤངས་ལ་འཇུག།
འོག་མ་ནི་མི་ཉན་ཐོས་ཀྱི་ལམ་བསྒོམ་པ་དེ་ཡང་དེའི་སྲིད་པའི་རྩ་བ་གཅོད་བྱེད་མིན་པས་ཞེས་བྱའོ། མི་ནུས་པས་འཁོར་བ་ལས་འབྱུང་བ་མི་ནུས་ཞེས་སྤོང་བའི་ཕྱིར་རོ། ཕམ་པ་བཅུ་གཅིག་པ་ནི་བདག་བསྟོད་གཞན་སྨོད་ཀྱི་ཕམ་པ་དེ་ཡ་གི་ཡ་གི་རང་དང་གཅིག་པ་བས། ཕམ་པ་བཅུ་གཅིག་བདག་བསྟོད་གཞན་སྨོད་ཀྱི་ཕམ་པའོ། འདི་ལ་བཞི་ལས་སྨྲ་སའི་ཡུལ་ནི་དེ་དག་ལ་འདུད་པ་དེ་རྣམས་ལ་ཡང་ཕྲག་དོག་གི་རྒྱུས་བདག་བསྟོད་ཅིང་ཞེས་བསླབ་བཏུས་སུ་དྲངས་པ་ལྟར། སྨད་ས་ལ། འདུད་པའི་གང་ཟག་དང་ཡང་ཞེས་པ་གཞན་སྨོད། བྱ་ས་ཡུལ་དུ་བྱས་ཏེ་བསྟོད་སྨད་བྱས་པར་མ་ཟད་ཅེས་པའི་དོན་དུ་སྣང་བས་སྨྲས་པའི་གང་ཟག་གང་རུང་ངོ། མདོ་ཟུར་དུ་བསྒྱུར་བ་ལས་དེ་དག་ལ་འདུད་པ་ཞེས་པ་མ་བྱུང་ཡང་ཡོད་པར་གསལ་ལོ། ཅི་ཞིག་སྨྲས་པ་ཡིན་ཞེ་ན། རང་གི་ཡོན་ཏན་དང་གཞན་གྱི་མི་བསྔགས་པ་བརྗོད་པའོ་རང་གི་ཡོན་ཏན་བརྗོད་གཞན་ལ་མི་བསྔགས་པ་སྨད་ར་དང། བརྗོད་ཚུལ་ནི་རྙེད་བཀུར་དང་ཚིགས་བཅད་ཀྱི་ཆེད་དུ་ཐེག་ཆེན་འདོན་པ་དང་ཀློག་པ་དང་སྟོན་པ་སོགས་བྱེད་བཞིན་དུ། བདག་གིས་རྙེད་བཀུར་སོགས་ལ་མི་ལྟ་བར། ཐེག་ཆེན་རྙེད་བཀུར་སོགས་ལ་མི་རྙེད་བཀུར་སོགས་ལ་མི་ལྟ་བའི་ཐེག་ཆེན་པ་ཡིན་གྱི། གཞན་ནི་མ་ཡིན་ནོ་ཞེས་ལྕེ་གཉིས་བྱེད་པའོ། ཐེག་པ་ཆེན་པོའི་མདོ་སྡེ་དེ་འདྲའི་ཀློག་པ་དང་སྟོན་པ་ལ་སོགས་པ་བྱེད་དུས་རྩ་ནས་བདག་གིས་ནི་རྙེད་བཀུར་སོགས་ལ་མི་ལྟ་བའི་ཐེག་ཆེན་ཀློག་གི་ཡོད། གཞན་གྱིས་ནི་གཞན་ནི་དེ་འདྲ་མིན་པས་སོ་རྙེད་བཀུར་ལ་ལྟ་བའི་དོན་དུ་བྱེད་འདུག་སེ་བྱས་ལྕེ་གཉིས་སྨྲས་པ་དེ་ལ་ཟེར་གྱི་ཡོད།

མི་ཆོས་བླ་མ་མ་གཏོགས་པའི་བདག་བསྟོད་གསུངས་པ་འོག་མའི་སྐབས་ཀྱི་མི་ཆོས་བླ་མ་མ་གཏོགས་པ་སྟེ། འདི་དང་གོང་མ་གཉིས་བདག་བསྟོད་ཕྱོགས་ཙམ་མཚོན་བྱེད་དོ། ཀུན་སློང་ནི་རྙེད་བཀུར་ལ་ཆགས་པའི་དབང་གིས་གཞན་གྱི་རྙེད་བཀུར་ལ་ཕྲག་དོག་བྱེད་པ་ཀུན་སློང་ནི་གཞན་གྱི་རྙེད་བཀུར་ཀུན་དགའི་དོན་དུ་ལ་ཕྲག་དོག་བྱེད་པ། མདོ་ལས་ཕྲག་དོག་གི་དབང་གིས་སྨད་པར། སྐབས་བཞིར་གསུངས་སོ། སློབ་དཔོན་ཞི་བ་ལྷས་ཀྱང་བྱང་སར་བཤད་པའི་ཕམ་པ་རྣམས་དྲངས་པའི་སྐབས་སུ་ཡང་ཕམ་པ་དང་པོ་མ་དྲངས་པ་ནི་འདིར་བསྟན་པའི་ཕམ་པ་དང་དོན་གཅིག་པར་ཤེས་པས་ན

འོན་ཀྱང་བསྟོད་སྨད་སོ་སོར་ཕྲལ་བ་དང་རྙེད་བཀུར་གང་རུང་ལ་ཆགས་པས་ཆོག་པ་སྔར་བཤད་པ་ལྟར་རོ། བསྟོད་སྨད་ལ་བདེན་རྫུན་གང་ཡིན་པ་ནི་མདོ་ལས་ནི་མདོར་བསྟན་དུ་ལྕེ་གཉིས་བྱེད་པ་ཡིན་ཏེ་ཞེས་དང། དོན་བསྡུར་བརྫུན་གྱི་རྐྱེན་གྱིས། ལྕི་བ་ཆེན་པོའི་ལྟུང་བ་བྱུང་སྟེ་ཞེས་གསུངས་ཤིང་ས་མུ་དྲས་བྱས་པ་སོགས་དེ་བཞིན་དུ་ཡོན་ཏན་དང་སྐྱོན་བརྗོད་པ་ལ་བཤད་པ་དང་འགྲེལ་པ་གསར་མ་ལས་ཀྱང་བསྟོད་པ་ནི་ཡང་དག་པ་དང་ཡང་དག་མ་ཡིན་པའི་ཡོན་ཏན་གྱི་བསྟོད་པ་བྱེད་པ་སྟེ། ལོག་པར་བསྟོད་ཅིང་ཞེས་འབྱུང་ངོ། ཚིག་སྔ་མས། བདེན་རྫུན་འདྲ་བར་བསྟན་པ་ལྟར། བསྟན་པ་ལྟར་སྣང་ན་ཡང། ཚིག་ཕྱི་མ་ལྟར་ན་སྔ་མའི་དོན། ཡོན་ཏན་མཆོག་དམན་ལ་བྱས་ནས་ཕྱི་མའི་དོན། རྫུན་གྱིས་སྨྲས་པ་ལ་བྱ་དགོས་པ་འདྲའོ། ད་ཕམ་པ་བཅུ་གཉིས་པ་ནི་མི་ཆོས་བླ་མ་བརྫུན་དུ་སྨྲ་བའི་ཕམ་པར་འདོད་པ་ནི། འདི་ལ་གཉིས་ལས་སྨྲ་བའི་ཡུལ་ནི་དོན་གོ་བའི་གང་ཟག་སྨྲ་ཚུལ་ནི་སྟོང་པ་ཉིད་བསྟན་ནས་འདི་ནི་ཁོས་མངོན་སུམ་དུ་བྱས་ནས་ཁྱོད་ལ་སྙིང་བརྩེ་བར་བསྟན་གྱི་ཁྱོད་ཀྱིས་ཀྱང་འདི་མངོན་སུམ་དུ་འགྱུར་བ་དེ་ལྟར་སྒོམས་ཤིག་དང། ཁོ་བོ་དང་འདྲ་བར་འགྱུར་རོ་ཞེས་སྨྲས་པའོ། ད་ཨ་ཀི་ཀོ། སྨྲ་མཁན་དེ་སྟོང་ཉིད་མངོན་སུམ་དུ་རྟོགས་པ་མེད་ན་ཡང། སྟོང་ཉིད་ཀོ་བསྟན་ནས་སྟོང་པ་ཉིད་ཀྱི་དོན་བསྟན་ནས་འདི་ནི། ཁོས་མངོན་སུམ་དུ་བྱས་ནས་ས་ནི་ལེ་ཏོ་ས་བོ་ནུ་ག། ཁོས་མངོན་སུམ་དུ་བྱས་ནས་ཁྱོད་ལ་སྙིང་བརྩེ་བས་བསྟན་གྱི་ཁྱོད་ཀྱིས་ཀྱང་འདི་མངོན་སུམ་དུ་འགྱུར་བ་དེ་ལྟར་སྒོམས་ཤིག་ཁོ་བོ་དང་འདྲ་བར་འགྱུར་རོ་ཞེས་སྨྲ་བའོ། དེ་ཡང་དེ་ལྟ་བུའི་རྟོགས་པ་མེད་བཞིན་དུ་མངོན་སུམ་དུ་རྟོགས་པ་མེད་བཞིན་དུ་ཡིན་པས་ད་རང་གིས་སྟོང་ཉིད་མངོན་སུམ་དུ་རྟོགས་པ་མེད་བཞིན་དུ། མེད་བཞིན་དུ། ཕྲག་དོག་མ་གཏོགས་པའི་ཉོན་མོངས་ཅན་གྱི་བསམ་པས་བརྫུན་དུ་སྨྲ་བ་སྟེ། ཕ་རོལ་པོས་དོན་གོ་ནའོ། འདི་ལ་ནི་རྟེན་དེ་བྱང་སེམས་ཀྱི་སྡོམ་ལྡན་དགེ་སློང་ལྟ་བུ་ཡིན་ན། བྱང་སེམས་ཀྱི་སྡོམ་ལྡན་དགེ་སློང་ལྟ་བུ་ཡིན་ན་ཕམ་པ་གཉིས་བྱུང། ཕམ་པ་གཉིས་ཀ་བྱུང་ནས་གོ་སྐབས་ཡོད་དོ།

དགེ་འདུན་གྱིའམ་ཕྱོགས་བཞིའི་དགེ་འདུན་གྱིའམ་མཆོད་རྟེན་གྱི་ཡོ་བྱད་དག་རྐུར་བཅུག་ནས་དེ་དག་ལ་ཆད་པ་བཅད་ནས་དེ་དག་ལ་དེ་དག་ལ་གསུག་ཏུ་འབུལ་ལོ། བློན་པོ་ལ་སོགས་པ་དེ་དག་ལ་དགེ་སྦྱོང་དེ་དག་ལ་ཆད་པ་བཅད་ནས་དེ་དག་གི་ཆད་པ་བཅད་པ་དེ་དག་ད་གང་ཟག་གཞན་དང་དགེ་འདུན་དང་དེ་འདྲ་གི་ཕྱོགས་བཞིའི་དགེ་འདུན་ལ་སོགས་པ་དེ་དག་ལ་ཡོ་བྱད་དེ་དག་རྐུ་རུ་བཅུག་ནས་དེ་དག་ལ་གསུག་ཏུ་འབུལ་བ་དེ་དག་ལ་ཕུལ་བ་ཞུ། དགེ་སྦྱོང་གཞན་ལ་ཆད་པ་བཅད་ནས་གཞན་ལ་ཕུལ་བའི་གསུག་ཏུ་བྱེད། དུག་བྱས་སོང་ན་ཉེས་པ་ནི་དཀོན་མཆོག་དཀོར། དཀོར། དཀོན་མཆོག་གི་དཀོར། ལེན་པའི་ཕམ་པའོ། ཨོ། དེ་དེ་དེ་ནུ་ག། གསུག་ཏུ་བཅུག་པ། དགེ་འདུན་གྱི། ཨོ་དེ། དེ་དག་གིས་ཀྱང་རྒྱལ་རིགས་ལ་ཕུལ་ཏེ་རྒྱལ་པོ་དང། བློན་པོ་སོགས་གཉིས་ཀ་ལ་རྩ་ལྟུང་བྱུང། དེ་དག་གིས་ཀྱང། རྒྱལ་རིགས་ལ་ཕུལ་ཏེ་རྒྱལ་པོ་དང་རྒྱལ་རིགས་ལ་ཕུལ་ཏེ་རྒྱལ་པོ་དང་བློན་པོ་སོགས་གཉིས་ཀ་ལ་རྩ་ལྟུང་བྱུང་བ་དག་ཨག་ཆོས་ཀྱི་རྩ་ལྟུང་ཡོང་ཡས་གོ་དེ་བ་རྒྱལ་རིགས་བྱང་ཆུབ་སེམས་དཔའ་དང་བློན་པོ་བྱང་ཆུབ་སེམས་དཔའ་དེ་འདྲ་ཡིན་ན་མེད་འགྲོ་བའང། བློན་པོ་བྱང་ཆུབ་སེམས་དཔའ་དེ་གིས་ང་ཚོ་དགེ་འདུན་པ་གཅིག་ལ།